རྒྱ་ནག་གཞུང་གི་ཆུ་མཛོད་གསར་རྒྱག་གི་ལས་གཞིའི་འོག་སྡེ་དགེ་ཁུལ་གྱི་སེར་སྐྱ་མང་ཚོགས་ལ་དཀའ་ངལ་ཇི་སྙེད་ཅིག་བཟོ་བཞིན་ཡོད་པའི་དུས་སྐབས་འདིར། བཙན་བྱོལ་ནང་གི་བོད་མི་དང་བོད་དོན་རྒྱབ་སྐྱོར་ཚོགས་པ། ལྷག་པར་དུ་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ཚོགས་ཁག་སོགས་ནས་སྡེ་དགེ་ནང་གི་ཛ་དྲག་གནས་སྟངས་ལ་གདུང་སེམས་མཉམ་སྐྱེད་ཀྱི་ཞུ་འབོད་ལས་འགུལ་འདྲ་མིན་སྤེལ་བཞིན་ཡོད་པ་རེད། འཛམ་གླིང་རྒྱལ་སྤྱིའི་ག་ས་ག་ནས་ཡང་ན་ཅིག་ཡོད། ནུས་པ་མཉམ་སྤུངས་ཀྱི་ཐོག་ནས་བདེན་པའི་ཡི་ལང་བསྒྲགས་སྨོན་ལམ་ཡི་ལང་བསྒྲགས་ཨོ་ད་ཀྱི་རྒྱག་རྒྱག་དང་རྒྱག་བཞིན་པ་རེད་བྱས་ཙང་ད་རེས་ཨེ་ནི་སྨོན་ལམ་རྒྱག་མི་བྱུང་བ་བྱས་གནང་རོགས་གྱིས་ཞེས་བྱས།
དེ་རིང་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བརྒྱད་ཀྱི་ཕྱི་དྲོ་འདི་ག་ཀེ་ལེ་མེན་ཊོན་དོན་གྲུབ་གླིང་གཞིས་སྒར་གྱི་མང་ཚོགས་ནས་གདུང་ཤུགས་དྲག་པོས་སྨོན་ལམ་གསུང་འདོན་དང་མར་མེའི་ཁྲོམ་སྐོར་གནང་སོང་བ་དང། སྡེ་དགེ་མང་ཚོགས་ལ་གདུང་སེམས་མཉམ་སྐྱེད་ཀྱི་ཆོས་ཕྱོགས་ཀྱི་ལས་འགུལ་སྣེ་ཁྲིད་གནང་མཁན་ཁོངས་སུ་ཡོད་པ་ཚེ་རིང་ཡེ་ཤེས་ལགས་ཀྱིས་རྒྱ་ནག་གི་ཡར་རྒྱས་ལ་ཁ་གཡར་ནས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་ན་རྒྱལ་སྤྱིའི་ཁྲིམས་དང་འགལ་གྱི་ཡོད་རེད་ཅེས་གསུང་གནང་གི་འདུག། འགྲོ་བ་མིའི་ཐོབ་ཐང་དེ་ཧ་ཅང་གི་གལ་ཆེན་པོ་རེད། ལུང་པ་ཡར་རྒྱས་གཏོང་ཡག་གི་མིང་འོག་ལ་ནི་འགྲོ་བ་མིའི་ཐོབ་ཐང་གཏོར་ན་དེ་དུས་ནི་འཛམ་བུ་གླིང་གི་སྡིངས་ཆ་ཁོ་རང་གི་ཁྲིམས་འགའ་ནི་ཏག་ཏག་ཆུད་ནས་བསྡད་ཀྱི་ཡོད་མ་རེད། དེ་རྒྱ་མི་ཡིན་ན་སུ་ཡིན་ན་ད་དེ་མཁྱེན་དགོས་ཡག་ཧ་ཅང་གི་གལ་ཆེན་པོ་རེད་བསམ་གྱི་འདུག།
དུས་མཚུངས་ཡང Human Rights Watch འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པའི་ངོས་ནས་ཀྱང་སྡེ་དགེའི་ཛ་དྲག་གནས་སྟངས་ལ་སེམས་འཚབ་དང་སྦྲགས། རྒྱ་ནག་གཞུང་ནས་འཛིན་བཟུང་བྱས་པའི་བོད་མི་རྣམས་འཕྲལ་དུ་གློད་གྲོལ་གཏང་དགོས་པ་དང། དེ་དོན་རྒྱལ་སྤྱིའི་གཞུང་ཁག་ནས་རྒྱ་ནག་གཞུང་ལ་གནོན་ཤུགས་སྤྲད་དགོས་པ་གསུངས་འདུག།